དེའི་དུས་ཚོད་དེ་ཁྱོད་ཚོ་ཨ་ས་གའི་བ་ནི་བོད་པ་གི་ལས་རིམ་ནས་གསན་བཞུགས་གི་ཡིན་པ་རེད། མི་མང་རྣམ་པ་ཚོ་འདི་ཨ་ས་གའི་བ་ནི་ལས་རིམ་ཉིན་གི་རང།

ཉིད་ཀྱི་བོད་ན་མི་ལ་ཡི་གེ་བཀལ་རོགས་གནང་ཡི་གེ་བཀའ་བཀལ་ཡིན་གི་ས་ཆ་འདི་བལ་ཡུལ་རེད་མི་གི་འདི་ལས་རིམ་ལ་ཐུགས་རྗེ་ཆེ།

དེ་རིང་ངས་དེ་ལས་ནས་ཚང་མ་རེ་ལྡེའུ་ཉན་མཁན་གྱི་མི་མང་གི་རེད་དེ་རེ་ལྡེའུ་ནི་མི་མང་ཚང་མའི་གི་བར་ལ་དུས་ཚོད་དེ་ལ་སླེབས་གི་ཡོད་པ་རེད་ཁྱེད་ཚོ་མི་མང་ཚང་མ་སེམས་ཤོར་ར་གནང་རྗེས་ད་དེ་རིང་གི་དེ་ལས་རིམ་དེ་ཁྱེད་ཚོ་མི་མང་ཚང་མ་གི་ཐོག་ལ་ཕུལ་བའི་སྐབས་གི་ཐོག་ནས་ང་ཡང་ཡབ་ཡེ་ཤུ་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཅེས་ཡབ་ཡེ་ཤུ་གི་མདུན་ལ་ཕྱག་འཚལ་ལོ།

ཡང་ན་ཁྱེད་ཚོའི་མི་མང་ཚང་མ་དེ་ལ་ཁྲག་གནང་བ་རེད། དེ་གི་ཐོག་ལ་ཕེབས་མཁན་གི་གཙོ་བོ་ཡབ་ཡེ་ཤུ་ལ་ང་སྐུ་ཞབས་ཞུ་ཡིན་ནོ་ཞེས་ལན་བརྒྱབ་ན་མི་ཆོག། གཙོ་བོ་ཡབ་ཡེ་ཤུ་ལས་སྡིག་པ་ར་དགོངས་པ་གནང་བའི་གི་ཡོད་པ་རེད། ཁོང་ཁོང་གྲུ་ཡི་ནང་དུ་ཞུགས་ནས་ཆུ་ཕར་ཀིན་ཕེབས་ཏེ་རང་གི་གྲོང་ཁྱེར་དུ་གཤེགས་སོ་ཡང་ལྟོས་ཤིག། མི་གྲུམ་ནད་ན་མཁན་ཉལ་ཁྲི་ལ་ཉལ་བ་ཞིག་མི་རྣམས་ཀྱིས་ཁུར་ནས་ཁོང་གི་དྲུང་དུ་ཡོང་ཡོང་པ་དང། ཡེ་ཤུས་དེ་ཚོ་གི་དད་པའི་སེམས་གཟིགས་ནས་གྲུམ་ནང་ནད། མཁན། མཁན་དེ་ལ་བུ། དགའ་གྱུར་ཅིག་ཁྱོད་ཀྱི་སྡིག་པ་བསལ་བ་ཡིན། ཞེས་གསུངས། ཡང། ལྟོས་ཤིག་ཆོས་ལ་མཁས་པའི་གི་མི། འགའ། ཞིག་གི་བསམ་པ་ལ་མི་འདི། དཀོན་མཆོག་གི་དབུ། འཕང། སྨོད། དོ། ཅེས་བསམ། ཡེ་ཤུའི་གི་དེ་ཚོ་གི་བསམ་པ་རྣམས་མཁྱེན་ནས་གསུངས་པ། ཁྱེད་ཅག་གིས་ཅི་ཡི་ཕྱིར་རང་གི་སྙིང་དུ་བསམ་པ་ངན་པ་གྱིས་ཁྱོད་ཀྱི་སྡིག་པ་བསལ་བ་ཡིན་ཞེས་ཟེར་བ་སླའམ། ཁྱོད་ལོངས་ལོངས་ལ་སོང་ཞིག། ཟེར་བ་སླ། འོན་ཀྱང་མི་ཡི་བུ་ལ་འཇིག་རྟེན་ན་སྡིག་པ་སེལ་བའི་གི་དབང། ཡོད་པར་ཁྱོད་རྣམས་ཀྱིས་ཤེས་པའི་གི་དོན་ལ། གྲུམ་ནད་ན་མཁན་དེ་ལ། ཁྱོད་ལོངས་ལ་ཉལ་ཆས་ཁུར་ནས་རང་གི་ཁང་པ་ལ་སོང་ཤིག་ཅེས་བཀའ་གནང་བ་དང།

ན་མཁན་ཞིག་བེ་གི་བཞི་ཡིས་ཁུར་ནས་ཁོང་གི་དྲུང་དུ་ཡོང་སྟེ། མི་མང་པོ་ཡི་ཚོགས་པའི་གི་རྐྱེན་གྱིས་དེ་ཚོ་ཁོང་གི་སྐུ་མདུན་ལ་མ་ཐར་བས་ཁོང།

གཟིགས་ཀྱི་ནས། གྲུམ་ནད་ན་ན་མཁན་དེ་ལ་བུ། ཁྱོད་ཀྱི་སྡིག་པ་བསལ་བ་ཡི་ཡིན་ཞེས་བཀའ་གནང། འོན་ཀྱང་དེར་ཚོགས་པའི་གི་ཆོས་ལ། མཁས་པའི་མི་འགའ་ཞིག་གིས་བསམ་པ་ལ།

མཁན་དེ་ལ་ཁྱོད་ཀྱི་སྡིག་པ་བསལ་བ་ཡིན། ཞེས་ཟེར་བ། སླ་བོ་ཡིན་ནམ་ཡང་ན། ལོངས་ལ་ཁྱོད་ཀྱི་ཉལ་ཁྲི་ཁུར་ནས་སོང་ཤིག་ཟེར་བ་སླ། འོན་ཀྱང་མི་ཡི་བུ་ལ་འཇིག་རྟེན། ནས་སྡིག་པ་སེལ་བའི་གི་དབང་ཡོད་པ་ཁྱོད་རྣམས་ཀྱིས་ཤེས་པའི་གི་དོན་ལ་གྲུམ་ནད་ན་མཁན་དེ་ལ་ཡང་ངས་ཁྱོད་ལ་ཟེར། ད་ལོངས་ལ། ཁྱོད་ཀྱི་ཉལ་ཁྲི་ཁུར་ནས་རང་གི་ཁང་པ་ལ་སོང་ཤིག་ཟེར་བཀའ་གནང། དེར་ཁོ་རང་ལངས་པ། ཐག་ཏུ་ཉལ་ཁྲི་ཁུར་ནས་མི་ཐམས་ཅད་མདུན་ནས་ཕར་སོང་བ་ལས། དེ་ཚོ་ཡི་ཚང་མ་ལ་ཡ་མཚན་དུ་གྱུར་ནས་དེ་ལྟ་བུ་ཡི་མཛད་པ་ནི་ནམ་ཡང་མ་མཐོང་ངོ་ཞེས་ཟེར།

ཡི་དད་པ། གཟིགས་ནས་མི་དེ་ལ་མི། ཁྱོད་ཀྱི་སྡིག་པ་བསལ་བ་ཡིན་ཞེས་གསུངས་དེར། ཆོས་ལ་མཁས་པའི་གི་མི་དང་ཕ་རུ་ཤི་པ། རྣམས་ཀྱི་བསམ་པ་ལ་དཀོན་མཆོག་གི་དབུ་འཕང་སྨད་མཁན་འདི་སུ་ཡིན་དཀོན་མཆོག་གཅིག་པོ། མ་གཏོགས་པར་གཞན་སུས་སྡིག་པ། སེལ་ཐུབ། ཅེས་བསམ་སོང། ཡེ་ཤུས་དེ་ཚོ་ཡི་བསམ་པ། མཁྱེན་ནས་གསུངས་པ། ཁྱེད་ཚོ་རང་གི་སྙིང་ལ། བསམ་བློ་གང་གཏོང་ཁྱོད་ཀྱི་སྡིག་པ་བསལ་བ། ཡིན་ཟེར་བ་སླ་བོ་ཡིན་ནམ་ཡང་ན་ལོངས་ལ་སོང་ཤིག་ཟེར་བ་སླ། འོན་ཀྱང་མི་ཡི་བུ་ལ་འཇིག་རྟེན་སྡིག་པ། སེལ་བའི་གི་དབང་པོ་ཡོད་པ་ར་ཁོང་ཅག་གིས་གི་ཤེས་པའི་དོན་ལ་ཡིན་ཁོང་གིས་གྲུམ། ནང་ནད། ཁེ། མཁན་དེ་ལ་གསུངས་པ་ངས་ཁྱོད་ལ་ཟེར། ད་ལོངས་ལ། ཉལ་གདན། ཁུར་ཏེ་རང་གི་ཁང་པ་ལ་སོང་ཞེས་བཀའ་སྩལ་མ་ཐག་ཏུ་ཁོ་ཡི་གི་མདུན་དུ་ལངས་ནས་རང་གི་ཉལ་གདན་འཁུར་ནས་དཀོན་མཆོག་ལ་བསྟོད་ཅིང། ཁང་པ་ལ་སོང་དེར་མི་ཐམས་ཅད་ཀྱི་ངོ་མཚར་རྨད་དུ་གྱུར་ཏེ་དཀོན་མཆོག་ལ་བསྟོད་པ་དང། འཇིགས་སྐྲག་ཤིང། གོ་མྱོང་མེད་པའི་གི་བྱ་བ་དེ་རིང་མཐོང། ཐོང་ངོ་ཞེས་ལབ་སོང་སྨྲས་ཏེ་དཀོན་མཆོག་གི་གསུང་གནང་སྟེ་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། ད་རེ་ཌི་ཡོ་ཉན་མཁན་གི་མི་མང་འདི་ནི་དུས་ཚོད་འདི་དེའི་གཏམ་དང་ཡབ་ཡེ་ཤུ་གི་དོན་གི་གསུང་གི་གསུང་རབ་དེ་ཚང་མ་སྨྲས་ཏེ་རྫོགས་སོང་དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་ཡིན་ནོ་ཞེས་སང་ཉིན་ཡང་འདི་གའི་དུས་ཚོད་ལ། འོ་རང་ཚང་མ་ཡང་ཡབ་ཡེ་ཤུ་གི་བཀའ་གི་འགྲོ་སྟངས་དང་ཕྱི་ཚང་གོ་འཁྱེར་ནས་ང་དུས་ཚོད་འདི་ལ་འོང་གི་ཡིན་དེ་རིང་གི་འདི་ལ།

튜즈 라 레디오네 미망창메게 바라 신 뉴게 예朋友們歡迎您收聽西藏語的福音節目 如果您想和我们联络的话， 请您写信到香港九龙中央邮政信箱七一零三零号， 香港九龙中央邮政信箱七幺零三零号， 写给福音节目收就可以了。 我们的电子信箱是佳丽， 佳丽的汉语拼音 at v o h c v o h c 点 c n。 欢迎您的来信。 啊， 迷茫那么做，

ད་བར་ཐག་མང་པོ་བརྒྱབ་ཚེ་དེའི་བེད་གོ་ཡོད་བསམ་ན་ཨེ་བར་ཐག་མང་པོ་བརྒྱབ་མ་བརྒྱབ་ཅིག་བར་ཐག་བརྒྱབ་ན་དུས་ཚོད་འདི་རུ་འགོད་ཅིག་ལས་ཀ་འདི་རུ་ཚོགས་པ་བྱ་འོས་ཅིག་དེའི་འགྲོ་སྟངས་ཚོགས་པ་འདི་རུ་བྱ་འོས་ཅིག་མེད་རེད་ཁོ་ལ་འོ་རང་གི་སློབ་གོ་དགོས་ཡག་རེད་ཅིག་ད་འདིའི་སློབ་སློབ་ཁོ་ན་དེ་ནས་ཨོ་དེ་ནས་ཨོ་མི་འདི་ལ་དེ་ནས་བ་ནི་ཁྱི་ཐམས་ཅད་སུ་ལྟར་ཡག་པོ་བགྲོད་ཡོད་དེ་ནས་ཁོའི་གི་འགྲོ་སྟངས་ཡག་པོ་བེད་གོ་གི་ཡོད་མེད་དེ།

མྱོང་གིན་ཡོད། རེ་ཌི་ཡོ་གསན་མཁན་གི་མི་མང་ཚོ་དུས་ཚོད་འདི་ནི་ད་རྫོགས་གི་བས་སོང། དེ་རིང་གི་འདི་ལས་རིམ་ལ

གཞན་དང། གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།